ཧ་མ་ཅི་བ་ག་པ་ནས་ཡོང་བ་དེ་ཧ་གོ་མ་ཨ་དེ་འདྲ་བྱས་ཨ་ནི་ལག་པ་ནི་མཚོན་ཆ་ལ་སོགས་པ་རྣམ་པ་སྣ་ཚོགས་ཀྱིས་རང་ལ་བྱུང་བྱས་ནས་ཕར་ཚུར་རྡུང་རེས་བྱེད་པ་བསད་རེས་བྱེད་པ་དེ་དངོས་སུ་ཡོད་པའི་བཟོ་འདྲ་བྱེད་ཀྱི་ནས་དངོས་སུ་ཁོ་རང་རང་བས་བྱེད་རྒྱུ་ཡོད་པའི་བཟོ་འདྲ་བྱེད་ནས་མྱོང་ལྟོས་ནས་སྒོམ་དགོས་རེད། དེ་སྲས་ནས་ན་ཤེས་ཟེར་ན་ང་ཚོ་སེམས་ཀྱི་བླ་གྲོགས་རེད་བ་ད་ལྟ་ང་དགོངས་ཁ་བྱས་མ་ཐུབ་ངོ་མ་རང་ད་དམྱལ་བ་ན་སྐྱེས་ཡོད་མ་རེད་སོང་ཟེར་ན་མི་ཆོས་དྲན་ཟེར་ན་དེའི་པར་ར་དེ་ནི་དེ་བསམ་བློ་གཏོང་དགོས་རེད་སོང་ཟེར་བ་དེའི་པར་ར་དེ་ནི་ལ།

སྡུག་བསྔལ་སྒོམ་གྱིན་སྒོམ་གྱིན་སྐྱབས་འགྲོ་བྱེད་ཀྱིན་བྱེད་ཀྱིན་བྱེད་ནས་ཏོག་ཙེ་དྲན་དགོས་རེད། དེ་ན་ང་ཚོ་སྦྱོར་ཆོས་ཁ་ཚོད་དྲག་ནས་འགྲིག་རེད་ཡང་ན་བླ་མ་མཆོད་པ་ཁ་ཚོད་ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ནས་སྙིང་ནས་དཀོན་མཆོག་གསུམ་ལ་སྐྱབས་འགྲོ་ཞིང་གསུངས་ཡོད་རེད་བ་ཨོ་དེ་ཁ་ཚོད་ལ་ཡང་ན་ངན་སོང་གི་སྡུག་བསྔལ་རེ་རེ་རེ་ཡར་དྲན་སྐྱབས་འགྲོ་རེ་རེ་རེ་བྱེད་ཨོ་ཏོ་བྱེད་པ་ཡིན་ན་ཕན་ཡོན་ཆེན་པོ་ཞིག་རག་ཡོང་གི་ཡིན་པ་རེད། སྐུ་ཡ་ཆོས་རོ་བ་བ་དེ་ནི་ལ་སྐྱོ་བྱེད་ནས་ནི་ཐག་གོ་རེད། འགའ་ཞིག་ནི་སྟོན་དུས་སྟེང་སྡོམ་པ་ཞིག་ཏུ་བརྡུང་ཟེར། ལྟོས་ཟེར་དེ་ཨ་མ་འདྲེ་རྫོགས་ས་ཀྱིས་ལྟོས་ཟེར་ང་ཚོ་ཡང་ན་གུ་དེ་ཟེར་གི་རེད་བ་དེ་འདྲ་ཅིག་ཡོད་པ་འདྲ་བྱུང་བ་ཨོ་དེ་ནི་ལོ་ལ་ནི་རྫོགས་གོ་རེད།

དམྱལ་བ་སྔ་མའི་ནི་ཞིག་རེད་ཟེར་དེ་པར་བརྗོད་རྒྱུ་ཡིད་སོང་ཡིན་པ་རེད་སྙམ། རང་ཅག་ཡན་ཆོད་ལ་སོང་ཚར་དང་སྔ་ཕྱི་ཉིས་སྟོང་བྱང་ཚད་ལ་དྲུག་དེ་ཡང་སོས་པ་རེད། དེ་ཡང་རང་རེའི་མི་ཡི། ལོ་ལྔ་བཅུ་ལ་རྒྱལ་ཆེན་རིས་བཞི་པའི་ལྷ་ཡི་ཞག་གཅིག་དེ་སུམ་ཅུ་ལ་ཟླ་བ་དེ་བཅུ་གཉིས་ལ་ལོ་བྱས་པའི་ལོ་ལྔ་བརྒྱ་ནི་རྒྱལ་ཆེན་རིས་བཞི་པའི་ཚེ་ཚད་དང་དེ་ཡོངས་རྫོགས་ལ་ཞག་གཅིག་ཏུ་བྱས། དེ་སུམ་ཅུ་ལ་ཟླ་བ་དེ་བཅུ་གཉིས་ལ་ལོ་བརྩིས་པའི་རང་ལོ་ལྔ་བརྒྱ་ནི་དམྱལ་བ་ཡང་སོས་པའི་ཚེ་ཚད་ཡིན་ཞེས་དོན་ལ་མི་ལོ་ཁྲག་ཁྲིག་ཆེན་པོ་གཅིག་དང། ཁྲག་ཁྲིག་དྲུག་ཐེར་འབུམ་ཆེན་པོ་གཉིས་ཀྱིས་མཐོའོ་ཟེར། དམྱལ་བ་ཡང་སོས་པའི་ཚེ་ཚད་དེ་གྲངས་ཀ་ཚུར་བསྡོམས་པ་ཡིན་ན་དེ་རེད། ཁྲག་ཁྲིག་ཆེན་པོ་གཅིག་བྱས། ཁྲག་ཁྲིག་དྲུག་བྱས། དེའི་སྒང་ལ་ཐེར་འབུམ་ཆེན་པོ་གཉིས། འོ་དེ་འདྲ་ཞིག་ཡོད་རེད་ཟེར། ཁྲག་ཁྲིག་ཆེན་པོ་གཅིག་བྱས། ཁྲག་ཁྲིག་དྲུག་བྱས། ཐེར་འབུམ་གཉིས། འོ་འཇམ་དཔལ་ཞལ་ལུང་པར་རྙིང་དུ་ཐེར་འབུམ་ཆེན་པོ་དྲུག་ཟེར་བ་པར་སྐྱོན་ཡིན་པས་དེའི་ཞལ་ལུང་རྨེ་རུ་པར་མ་དང་ལྷོ་བརྒྱུད་ལམ་རིམ་ལྟར་བྱ་དགོས་འདུག་ཚ་དམྱལ་དེ་དག་དཔག་ཚད་མང་པོའི་ཕ་རོལ་ན་ཡོད་མདོག་ཁ་བ་ལྟ་བུ་སྣང་ཡང། རང་དང་ངན་སོང་གི་བར་ན་ཐག་རིང་པོ་མེད་པར་དབུགས་བར་ཆོད་པ་དེ་ཙམ་ཡིན་པས་དེ་ཚ་བའི་དམྱལ་བ་དང་ནི་ཉེ་འཁོར་བའི་དམྱལ་བ་ཟེར། སེམས་ཅན་དམྱལ་བ་ཆེན་པོ་ཟིན་དེ་དང་ཉེ་འཁོར་བའི་དམྱལ་བ་ཟིན་ཟེར། ད་གྲང་བའི་དམྱལ་བའི་སྡུག་བསྔལ་བསམ་པ་ལ། གྲང་བའི་དམྱལ་བ་ལ་ཡང་ད་ག་ན་ཡོད་ཅེ་ནི་རྗེས་ཡོད་པར་བཤད། གྲང་དམྱལ་ནི་ཚ་དམྱལ་དེ་དག་གི་ཐད་ཐད་ཀ་བྱང་ཕྱོགས་སུ་ཡོད་ཅེས་ཟེར། དེའི་ཕྱིར་རང་ཅག་གིས་དེའི་གྲང་ངར་ཆེ་བ་ཡོང་བ་ཡིན་ཟེར།

ཕྱིར་བྱང་ལ་གནས་ཏེ་འོད་ཟེར་གཅིག་ལྷོ་ལ་གནས་མ་གཏོགས་ཁ་བརྩེགས་ཏག་ཏག་ཡོད་དེ། ཚ་དམྱལ་གྱི་ནང་ནས་དཔེར་ན་འགོ་འགོ་དེ་ཡང་སོས་རེད་བ། དེ་ཚོ་ཁ་བརྩེགས་ཅན་ནས་ག་རེ་རེད་ཟེར་ན་ཆུ་བུར་ཅན་དེ་ཡོད་རེད་ཆུན་པོ་སྤྱི། ད་སྤྱི་གོ་གཉིས་པ་ར་དེ་སྤྱི་ལ་དཔག་ཚད་ཉིས་སྟོང་ལས་ཡོད་མ་རེད་སྤྱི་ལ་དཔག་ཚད་བཞི་སྟོང་ཡོད་དགོས་ག་རེ་རེད་ཟེར་ན་གྲང་དམྱལ་ཡོད་དེ་ཚོ་དོང་རིང་པོ་ཞིག་རང་ཡོད་རེད་ད་ང་ཚོ་ཁྲོན་པ་དོང་རིང་པོ་རེ་འཐུང་ནོ་ཡི་ཤེས་ཤེས། ཁྲོན་པ་དོང་རེ་འཐུང་ནོ་ཡི་ཤེས་ནས་དོང་རིང་པོ་ཞིག་རང་ཡོད་པའི་སྒྲ་འཐུང་བ། དེ་གཉིས་ཁ་བརྩེགས་ཁྱི་ག་རེ་ཡིན་ནའི་བ་ཚ་དཔའ་ལོ་ལ་དཔག་ཚད་བཞི་སྟོང་བཞི་སྟོང་གི་ཆོས་ཅན།

ཆུ་བུར་འདོན་པ་ཡིན་ཙང་ཁོ་རའི་མིང་ལ་ཆུ་བུར་ཅན་ཞེས་བཏགས་ཡིན། དེ་ལས་ཀྱང་གྲང་བས་ཆུ་བུར་རྣམས་རྡོལ་ཏེ། དེ་ལས་གྲང་བར་འགྲོ་སྟེ་ཁོ་རའི་ཆུ་བུར་ཁ་བཤགས་ཏེ་རྡོལ་བ། ཆུ་བུར་ཁ་བཤགས་ནས་དེ་རྣམས་ལ་ཆུ་སེར་དང་དེ་འདྲ་འདོན་པ་རེད་བ། དེ་འདྲ་འདོན་འོང་སྟེ་དེ་དག་ལས་ཀྱང་ཆགས་པ་བརྒྱད་བྱུང་ནས་ལུས་ལས་ཧ་མ་ལས་ནང་ཚགས་ཕྱིར་འགྲོ་བས་དེ་འདྲ་ཆགས་གོ། མདོག་དེས་ཁྲག་དང་ཆུ་སེར་འཛག་པས་ཆུ་བུར་རྡོལ་བ་དང། དེ་ལས་གྲང་དུ་སོང་ནས་ལུས་མཐའ་དག་རེངས་ཏེ་འགུལ་སྐྱོད་མི་ནུས་པར

ལུས་རོ་ལྟར་གྱུར་ཅིང། མདོག། དབང་ལ་ཁར་སྦྲ་དང་བཅས་པས་ཨུཏྤལ་ལྟར་གས་པ་དང། དེ་ནས་མདོག་སྔོན་པོ་ཆགས། མདོག་སྔོན་པོ་ཆགས་བྱས་ནས་མེ་ཏོག་ཨུཏྤ་ལ་ནང་བཞིན་ཅིག་དུམ་བུ་མང་པོ་བྱས་ནས་གས་པ་དེ། དེ་ལས་གྲང་ནས་ལུས་ཤ་འོག་མ་པདྨ་ལྟར་གས་པ་དང། དེ་ལས་ཀྱང་གྲང་བས། ཁ། བརྒྱ་དང་སྟོང་དུ་པདྨ་ལྟར་ལས་ཆེར་གས་པ་རྣམས་སོ་ཟེར་བ་དེ་ལྟར། ལུས་ཀྱི་ཁ་དོག་མི་འདྲ་བར་འགྱུར་ཚུལ་ཆ་ནས།

བྱས་ནས་མ་ཤི་ཡི་བར་དུ་ཁོ་རང་མཐོང་ཡང་ག་གེ་མ་རེད་རང་གི་ལུས་རང་གིས་མཐོང་གི་ཡོད་མ་རེད་སྡུག་བསྔལ་འབའ་ཞིག་མྱོང་བཞིན་ནག་པོ་ནག་ཀྱང་ནང་དུ་བསྡད་དགོས་དགོས་དགོས་མེད་པ་རེད་ཞེས་ཟེར་སློབ་སྤྲིང་ལས་ཀྱང་ལྷགས་པ་དཔེ་མེད་རུས་པ་ལ་ཡང་གཟེར་བ་ཡིས་ཟེར་ལུས་རིད་འདར་ཞིང་གོང་ནས་ཀོང་ཀོང་པོར་འདུག་པ། ཆུ་བུར་བརྒྱ་བྱུང་རྡོལ་བ་ལས་སྐྱེས་སྲོག་ཆགས་ཀྱིས་ཟོས་ཤིང། ཟོས་ཤིང་དབྲལ་ནས་ཟོས་ཟོས་ཤིང་དབྲལ་ནས་ཟོས་ཟོས་ཤིང་དབྲལ་ནས་ཞག་དང་ཆུ་སེར། རྐང། རྐང། ཕྱིར་འཛག། ཨ་ཐོག་སུ་བྱས་ནས་ཨ་ནི།

ཕ་སྐྱེས་ཞག་གཅིག་ནི་ནང་གི་མ་རུ་བ། དམྱལ་བ་པའི་སེམས་ཅན་དེ་ཚོ་ལ་ནི་རང་གི་ལུས་དུམ་བུ་མང་པོ་བྱས་ཟིན་ན་དུམ་བུ་ཚང་མ་རེ་ལ་རྣམ་པར་ཤེས་པ་རེ་རེ་རེ་གནས་ཀྱི་སྡུག་བསྔལ་མྱོང་གོ། ད་དུང་ཡང་དེ་ཡི་སྟེང་རིམས་ནད་སྣ་ཚོགས་པའི་ན་བ་སོགས་ཀྱི་སྡུག་བསྔལ་ཡོད་ཟེར། འདི་དམྱལ་བ་གྲང་དམྱལ་ནི་འདི་སྐད་དུ་ཟེར་དེ་ལས་རིམས་ནད་དེ་འདྲ། རི་ཉིན་པ་པདྨ་མཐར་ལྡོག་ལྕགས་དེ་འདྲ། འོག་དེ་འདྲ་ཕོག་བྱས་ནས་དེ་འདྲ་གྱི་ན་ཡས་དེ་འདྲའི་ཡོད་པ་རེད་ཟེར། སྡུག་བསྔལ་ཡོད་དེར་སྐྱེ་བའི་རྒྱུ་ནི་སྐྱེས་རབས་ལས་མེད་པར་ལྟ་བའི་ཚེ་རབས་ཕྱི་མ་ལ་གནས་པ་དེར་ན་མུན་ནག་རླུང་གྲང་འདུག་དེ་ནི་རུས་པ་འཇིག་པའི་ནད་སློང་ན། བདག་ལ་ཕན་འདོད་སུ་ཞིག་དེ་རུ་འཇུག་ཟེར། གཙོ་བོ་གཙོ་བོ་དེ་ནི་གྲང་དམྱལ་ན་སྐྱེ་བའི་རྒྱུ་རྒྱུ་དེ་ཡིན་ན་ལོག་ལྟ་ཞེས་དེ་འདྲ་རེད། ལོག་ལྟ་ཞེས་དཔེར་ན་སྐྱེ་བ་སྔ་ཕྱི་ཡོད་མ་རེད་ཟེར་དཀོན་མཆོག་ཡོད་མ་རེད་ཟེར་གཉིས་འདྲ་ངོ། དེ་འདྲ་ཡོད་དེ་ནི་མེད་པར་ལྟ་བ་འཛིན་མཁན་གང་ཟག་དེ་ཡིན་ན་ཕྱི་མ་ལ་དེ་ནི་དམྱལ་བ་ན་སྐྱེ་གི་རེད། ཞེས་གསུངས་པ་ལྟར་ལས་འབྲས་སོགས་མེད་པར་ལྟ་བའི་ལྟ་ལོག་ཤུགས་དྲག་འཛིན་པ་སོགས་ཡིན། གཞན་ཡང་རང་ཅག་ལ་དེར་སྐྱེ་བའི་རྒྱུ་བསགས་ལ་མ་ཉམས་པ་མང་པོ་ཡོད་དེ། གཞན་གྱི་གོས་འཕྲོག་པ་དང། ང་ཚོ་མི་གཞན་མ་གྱི་གོས་འཕྲོག་པ་དེ་འདྲ་ཡོད་རེད་བ་དུག་ལོག་འཕྲོག་པ།

ཚིགས་བཅད་ནི་ས་ཡི་དངོས་གཞི་སེམས་ཅན་སྨྱོ་བ་ཆེན་པོ་བཅུ་པོའི་སེམས་ཅན་རྣམས་ལས་ཕྱི་མ་ཕྱི་མ་མཁན་ཆེན་ཞུས་པར་གསུངས་པ་དང་ཟད། ད་སྨྱོ་བ་ཆེན་པོའི་ཚིགས་བཅད་ད་ལྟ་ཡ་རང་བུ་ཞེ་དྲག་ཏུ་འོང། དེ་ལས་ཀྱང་ནི། བདག་མང་པོ་ཅིག་རེངས་རེངས་འདུག་རེ་ཆེ། ཡང་མཛོད་ལས། རྟེན་འབྱུང་ནང་ནས་ལོངས་སྤྱད་ན་རྟེན་ཅིང་འབྱུང་བའི་ཟན་བཅུ་པ་ཆུ་བོ་བཅས་ཀྱི་ཚིག་ཡོད་དེ་གཞན་གྱི་ཚིག་ནི་ཉི་ཤུར་འགྱུར་རོ་ཟེར། ད་ཚིག་དེ་ཧ་ལས་ད་ཀྱི་གྲངས་ཀ་བརྗོད་མི་ཤོག་རིམ་ཞིག་རེ་བ། རྟེན་དཔེར་ན་ང་རང་ཚོ་རྟེན་ནག་པོ་རྟེན་དཀར་པོ་སེར་རྟེན་རེ་ཟེར་བཞིན་དུ་འོང་དེ་མང་དགའ་མདའ་གྱིས་ཁྱི་བརྒྱད་ཅུ་འཐོམ་པ་བྱེད།

གཞན་གྱི་ཚེ་ནི་ཉི་ཤུས་བསྒྱུར་རོ་ཟེར་དུས་གོ་ལ་དེ་ལས་ཉི་ཤུ་ཉི་ཤུ་ད་ཉི་ཤུ་ཉི་ཤུ་ཉི་ཤུ་རེད་འདུག་ཆུ་བུར་ཅན་ལས་ཆུ་བུར་རྡོལ་བ་དེ་ཉི་ཤུ་ཐོན་པ་རེད་འདུག་ཐོག་ཏུ་སོ་དྲུག་གོ་ཡིན་ཚེ་ཏིལ་གཅིག་ཕྱུང་བས་ཟད་གྱུར་པ་ཆུ་བུར་ཅན་གྱི་ཚེ་དེ་གཞན་གྱི་ཚེ་ནི་ཉི་ཤུས་བསྒྱུར་ཞེས་པ་ལྟར་ཡུལ་མ་ག་དྷ་ཡི་ཁལ་བརྒྱད་བཅུ་འགྲོ་བའི་བང་བ་ནས་ལོ་བརྒྱ་བརྒྱ་ན་ཏིལ་རེ་ཕྱིར་བཏོན་པས་ཏིལ་མ་ལུས་པ་ཟད་པ་དགོས་ཤིང་ཏིལ་ཕུལ་གང་ལ་ཆིག་ཁྲི་ལྔ་སྟོང་སྟོང་ཡོད་ཟེར་དེ་ནི་ང་ཚོ་བརྒྱད་ཀྱིས་ན།

བཞི་པ་ཉི་ཚེ་བའི་དམྱལ་བའི་སྡུག་བསྔལ་གསུངས་པ་ནི། དམྱལ་བ་ཆེན་པོ་དེ་འདྲ་གྱི་འཁྲིས་ལ་ཡོད་རེད། དམྱལ་བ་གྲང་དམྱལ་དང་ཚ་དམྱལ་དེ་འདྲ་ཡི་བར་མཚམས་ལ་ཡོད་རེད་ཡི་དྭགས་ནས་ཡོད་རེད། མི་ཡུལ་ན་མང་པོ་ཞེ་དྲག་ཡོད་རེད་མི་ཡི་ཡུལ་ན་ཉི་ཚེ་བའི་དམྱལ་བ་ད་དེང་སང་ཉིན་མཐོང་རྒྱུ་དེ་འདྲ་འདུག་ཨང་ཉི་ཚེ་བའི་དམྱལ་བ། ཨོ་དེ་ནང་བཞིན་ཅི་ནས་ཧ་མ། ཚོང་པ། ཚོང་པ་དང་རྒྱ་མཚོ་ནས་ནོར་བུ་ལེན་གར་འགྲོ་གོ་རོགས་དེ། དེ་ལེན་དེ་ཁོ་ལ། དགེ་འདུན་དེ་འདྲ། གྲྭ་པ་རྣམས་ཀྱིས་གཅིག་དེ་འདྲ་ཞིག་མཉམ་དུ་ཁྲིད་ཐུབ་པ་ཡིན་ན་ཆུ་སྲིན་གྱི་འཇིགས་པ་དེ་འདྲ་ཡོང་གི་མེད་པ་རེད།

ཨ་ནི་ཕྱི་སྒོ་ནོར་སོང་དེ་འདྲ་བྱོས་འདི་ཁྱེད། ལག་པ་ན་ལྷུང་བཟེད་དུ་ལྟ་ཁྱེད་དེ་ཁྱེད་ཡག་པོ་ཞིག་སྤྱོད་ཡོད་མོད། ད་ཉིན་གུང་ཁ་ཚུད་དུ་ན་ལ། ཉིན་གུང་ཁ་ཚུད་དུ་ན་ཉིན་གུང་གི་འཚོ་བ་དེ་སྤྱད་ཚར་ད་ག་ལམ་སང་ཨ་ནི་དགོན་པ་དེ་གཙུག་ལག་ཁང་དེ། ལྕགས་བསྲེགས་དེ་ཁྱེད་ཀྱི་ཁང་པ་ཅིག་ལ་གྱུར་ལྕགས་མི་ཁྲག་བཏང་དེ་ཁྱེད་ཁང་པ་ཅིག་ལ་གྱུར་ནས་དེ་ནང་ལ་མི་ཁྲག་བཏང། ཨ་ནི་ནང་ལོགས་ལྷུང་བཟེད་ནང་ལོགས་ལ་ལྕགས་ཀྱི་ཁྲོ་ཆུ་རབ་ཏུ་འབར་བ་དེ་ཕར་ཚུར་གཤོ་རེས་བྱེད་ཀྱིན་ནི་གཅིག་གཅིག་ལ་གཤོས་གཅིག་གཅིག་ལ་གཤོས་ཀྱིན་ནི་ད་ཞེ་དྲག་སྡུག་བསྔལ་མྱོང་ནི་མེད་དེ་ཁྱེད།

དགོན་པ་དེ་ལྕགས་ཀྱི། བསྲེགས་ཏེ་ཀྱི། ལྕགས་ཀྱི་ཁང་པ་ཅིག་ལ་གྱུར། ལྷུང་བཟེད་ནང་ལ་ཡོད་མཁན་ཆུ་དེ་ཚོ་ཁྲོ་ཆུ་ཁོལ་མ་དེ་འདྲ་ཅིག་ལ་གྱུར་ཅིང་ནི་ཕར་ཚུར་གཤོ་རེས་བྱས་ནས་ལུས་ཐམས་ཅད་སྒང་ག་ཞེ་དྲུག་ཁེལ་བ་དེ་འདྲ་སྡུག་བསྔལ་མྱོང་དགོས་ཁུག་ཨང་དེ་འདྲ་བྱུང་བ་རེད། ས་དགེ་འདུན་ནང་ཕན་ཚུན་རྒྱག་འདྲེ་ཤོར་བ་དང་དགེ་འདུན་ནང་ཕན་ཚུན། ཁ་རྡུང་གཏོང་རེས་བྱེད་པ། སྨོན་ལོག་བཏབ་རེས་བྱེད་པ་ཨ་དེ་འདྲ་བྱས་པ་ཡིན་ན། འབྲས་བུ་དཔེ་མི་སྲིད་འབྲས་བུ་ཞེ་དྲག་ཡ་བསམ་གྱིས་མི་ཁྱབ་པ་དེ་འདྲ་ལ་སྐྱེ་དགོས་གོ། ཕན་སེའི་མགོ་ནས་ནི། ཏེ་ཟི་ཏེ་ཟི་ཅི་ནི་དག་ལབ་པ་དེ་ཚོ་ཕན་སེའི་མགོ་ནས། ཁོ་ཡར་འདྲེན་ཡན་ཆད་དང་ཁོ་ལས་ཕན་ཡན་ཆད་དུ་ལབ་པ་ཡིན་ན་དགེ་རྒྱས་རྒྱས་ཁྲོད་ཉི་ཟླ་སྟོང་པ་ཡིན་ནི་ཏེ་ཟི་དྲག་གེར་བ་དག་གིས་དེ་བསད་འདུག། གཞན་ལ་རྟགས་ཆགས་ཞུས་པ་དེ། ནི། ཉེ་བ་དེ་ནི་བྱེད་ཀྱི་རེད་ཟེར་ཉེ་བ་ག་རེ་ཟ། ཕྲན་ནག་ནི་བྱེད་ཀྱི་རེད་ཟེར་ནི་དེ། དེ་སོང་འདུག། ད།

གཟི་ཚ་བྱེད་ཀྱིས་ནི་ཐག་པ་ནང་བཞིན་ཅིག་ཡོད་པ་ཅི་ལས་ནང་ལོགས་སྣོམ་ར་བྱེད་པ་ཡོད་དེ་ཆེ། དེ་འདྲའི་སེམས་ཅན། ཕྱགས་མ་ལྟ་བུའི་སེམས་ཅན། དགེ་འདུན་གྱི་ཕྱགས་མ་རང་གི་བེད་སྤྱོད་གཏོང་བ་དེ་འདྲ་ཡོད། ཆུ་རྒྱུས་སྦྲེལ་བ་ཟེར་མཁན་དེ་གཏོང་སྒོ་གཏོང་བའི་དུས་བསྒྱུར་ལ་རག་ལས་པས། ལྷོད་གཉེར་པ་ཟེར་ནའང་འདྲ་ཕྱག་མཛོད་ཟེར་ནའང་འདྲ། སྤྱི་རྫས་སྤྱི་རྫས་བདག་པོ་རྗེ་ཁྱེད། གཏོང་སྒོ་དེ་དུས་དུས་ལ་གཏོང་དགོས་རོགས་དེ་ལ་ང་རང་ཚང་མ་དཔེ་ལ་ཡིན་ན། ས་ག་ཟླ་བ་ཟེར་མཁན་དེ་དུས་ལ་གཏོང་རྩ་ཞེ་དྲག་ཡོད་རོགས་ས་ག་ཟླ་བ་ཚེས་པ་བརྒྱད་ས་ག་ཟླ་བ་ཚེས་པ་བཅོ་ལྔ།

ཡང་དེ་ཡི་བར་དེ་ན་ལ་རྐེད་པ་མ་གཞི་དེ་ནི་ཕྲ་མོ་ཕྲ་མོ་ཕྲ་མོ་དེ་ནི་ཆད་ཆོག་ཆོག་ཡོད་དེ། འོ་དེ་ཆུ་རྒྱུས་སྦྲེལ་བ་ལྟ་བུའི་སེམས་ཅན་ཟེར་དེ་དགེ་འདུན་གྱི། གཏོང་སྒོ་གཏོང་མཁན་ལས་ལས་བྱེད་མཁན་འོ་དེ་འདྲ་ཅིག་ལ་ཡོང་གི་རེད་ད་ཆུ་རྒྱུས་སྦྲེལ་བ་ཟེར། ཕྲུ་བ་ལྟ་བུའི་སེམས་ཅན་ཟེར་ཕྲུ་བ་ཟེར་ཡང་རྫ་མ་དེ་འདྲ་དེ་ནང་བཞིན་ཅི་ནི་ཅི་འདུག་གི་འོ་མི་རེད་སྙི་བ་སོང་ཟེར་ནས་ལབ་རྒྱུ་འོ་དེ་ཚར་བ་ཁྱེད། སྨྲས་པའི་འབྲས་བུ་དང་དེ་དག་སངས་རྒྱས་འོད་སྲུང་གི་བསྟན་པ། བསྟན་པ་ནས་ད་ལྟ་ཡི་བར་མྱོང་བར་གསུངས་སོ་ཟེར། འོད་སྲུང་བསྟན་པ་ནས་བཟུང་སྟེ་ད་ལྟ་ཡི་བར་དུ་མྱོང་དགོས་ཏེ། ང་ཚོ་མི་ལོ་བྱེད་ཀྱི་ཡོད་ན་དུང་ཕྱུར་བཞི་བཅུ་བཞི་བཅུ་དང་གྲངས་ཀྱི་དུས་འདའི་འབྲུག་འོར་བ། ད་ལྟ་ཡི་བར་མྱོང་བ་སོང་ཚུལ་གཞན་ཡང་སྤྱི་ཚོགས་ནས་རྣ་བ། རྣ་བ་ལ་རིན་པོ་ཆེའི་རྒྱན་གསེར་གྱི་དོང་རྩེ་བྱེ་བ་རི་བ། རྣ་ཆ་ཐོགས་པའི་དེད་དཔོན་དེད་དཔོན། རྣ་བ་བྱེ་བ་རི་ནོར་བུ་ལེན་དུ་ཆས་ནས་ཕྱིར་འཁོར་བ་ན་རྒྱ་མཚོའི་འགྲམ་དུ་ངལ་ནས་གཉིད་དུ་སོང་བ་དང། དཔེར་ན་རྣ་བ་བྱེ་བ་རི་ཟིང་ཟེར།

ཚོང་པ་འགའ་ཤས་ཀྱིས་ཁོ་གཞུག་གུ་ཡོང་གི་རེད་བསམ་བསམ་ནམ་ཞིག་གཞུག་གུ་བདེ་སྐྱིད་དུ་བསད་ཁོ་སྔོན་ལ་འགྲོ་ཚར་ཡིན་པ་རེད་བསམ་དྲན་བྱས་ནས་ཁོ་སྐད་གཏོང་རྒྱུ་མ་རག་ཅེས་རྒྱམ་སྲས་ཐག་ལེ་ལེ་བར་བྱུང། ངས་དེ་ནས་རླུང་འཚུབ་ཅིག་ལངས་ཤུལ་དེ་མི་མངོན་ཞེས་ཟེར། ད་ནི་རླུང་འཚུབ་པོ་ཞེ་པོ་བྱས་ནས་དེ་འདྲ་ཅིག་ལངས་ཡིན་པ་རེད། ཁལ་འགེལ་ས་བོང་བོང་བུ་ཡང་ཟེར་དེ་དུས་ཀོ་ལོ་རྒྱ་གར་ལ་ལས་བོང་བུ་བསྲིངས་དུས་ཡོང་པ་འདྲ་ཐོག་བོང་བུས་ཁལ་འགེལ་དགོས་ཀྱི་ཡིན་པ་རེད། བོང་བུས་ཁལ་བཀལ་ནས་བོང་བུ་ཁོ་རང་རང་ག་ལེ་ག་ལེ་དེད་ནས་འགྲོ་གི་ཡིན། བོང་བུ་དང་སྟག་ཟ་ནམ་དུ་ཚུད་དེ

ཁང་པ་གཞལ་མེད་ཁང་ལྟ་བུ་གཅིག་ན་མི་ཞིག་ལ་ལྷ་མོ་བཞིས་བསྐོར་ནས་མཚན་མོ་ལྷ་ཡི་བདེ་སྐྱིད་འདྲ་བ་མྱོང་ཞིང་ཉིན་མོ་ལྕགས་སྲེག་འབར་བའི་ཁང་པར་གྱུར་ཅིང། བུད་མེད་བཞི་ཁྱི་སྲེ་བོ་བཞིར་གྱུར་པས་སྐྱེས་པ་དེ་ཁ་བུབ་ཏུ་བསྒྱེལ་ཏེ་ཤ་ལ་ཁམ་ཁམ་བྱེད་ཅིང་ཟ་བ་ཟེར། ཨོ་དེ་དང་པོ་དང་པོ་དེ་དེ་ཟེར་ཡིན་པ་རེད། རྣ་བ་བྱེ་བ་རི་གིས་ལམ་ཀ་འདི་ཚོ་འཁྱམས་ཏེ་དེ་ཁོ་ལ་ཁང་པ་ལྷ་ཡི་གཞལ་མེད་ཁང་ནང་བཞིན་གཅིག་ཡོད་པ་བྱས་ཨེ་མི་ཞིག་ལ་ལྷ་མོ་བཞི་གིས་བསྐོར། མི་དེ་ཁོ་རང་རང་བའི་མ་སྐྱེས་ལས་དེ་དེས་ལྷ་མོ་བཞི་གིས་བསྐོར་ཏེ་བདེ་སྐྱིད་ཅིག།

ཟས་བྱིན་ནས་སྡུག་བསྔལ་དཔག་ཏུ་མེད་པ་མྱོང་སྡོད་བྱེད་པ་དེ་འདྲ་ཅིག་མཐོང་བ་རེད། ཟ་བ་ཟས་ཟ་ཡང་ཉི་མ་ནུབ་པ་དང་སྔར་བཞིན་མཐོང་ནས་མི་དེ་ལ་རྒྱུ་དྲིས་པས། ཡང་ཉི་མ་ནུབ་ཚར་སོང་ན་ཡང་སྔ་མ་ནང་བཞིན་བྱེད་ལྷ་ཡི་བདེ་བ་ནང་བཞིན་བྱེད་ཁང་པ་དེ་ཁང་པ་རང་བྱེད། གཞལ་མེད་ཁང་རང་གྱུར་བ་དེ་འདྲའི་ཆགས་སྡོད་ཀྱི། ཨ་ཁྱོད་རང་ག་རེ་རེད་ཟེར་སྐད་ཆ་དེ་ག་འདྲི་བ་རེད་དང་བ་རྣ་བ་བྱེ་བ་རི། དེ་སྐད་ཆ་དེ་ག་འདྲི་དེ་ཁོ་ལ་ཁོ་ཡིས་རྒྱུ་བཤད་པ་རེད། སྔར་གནས་པའི་གྲོང་ཁྱེར་དུ་ཤན་པར་གྱུར་སྐབས་འཕགས་པ་ཀ་ཏྱ་ཡ་ན་ཀ་ལྟར་མཚན་མོ་སྲོག་གཅོད་མི་བྱེད་པའི་སྡོམ་པ་བླངས།

དུས་ཚོད་ག་དུས་ཡིན་ནའི་དུས་ཚོད་དེ་མ་སྐྱེས་པར་དེ་སྡོམ་པ་བླངས་པ་ཡིན་ནའི་དེ་ཙམ་གྱིས་ཕན་ཡོན་གྱི་ཡོང་དགོས་པའི་གྲངས་དེ་མཚན་གུང་ཁོ་སྲོག་མ་གཅོད་པ་དེ་སྲོག་མ་གཅོད་པའི་སྡོམ་པ་བླངས་རུ་སྐྱོད་པར་བ་ཉི་མའི་གུང་སྲོག་གཅོད་ཡག་དེ་སྡོམ་པ་བླངས་ཐུབ་རྒྱུ་ནི་ཡོད་མ་རེད་ཁོ་སྲོག་མ་བཅད་ན་འཚོ་བ་ཚོད་ཡོད་མ་རེད་བ། ཨ་དེ་ས་དེ་བྱས་ནས་དེ་བྱས་པའི་འབྲས་བུ་དེ་ལ་མཚན་གུང་ལ་ནི་སྡོད་ས་ཡི་ཁང་པ་དེ་ལྷ་ཡི་གཞལ་མེད་ཁང་ནང་བཞིན་ཅིག་བྱས། ཨ་དེ་ནས་བདེ་བ་དེ་ལྷ་ཡི་བདེ་བ་དེ་མྱོང། ཨ་ཉི་མའི་གུང་རེ་དེ་ཁོ་ལ་ཁང་པ་དེ་ལྕགས་སྲེག་མེ་འབར།

གནས་པའི། གནས་པའི་གྲོང་གི་བྲམ་ཟེར་གྱུར་སྐབས་བདག་གིས་བྱི་བོ་བྱེད་པ་ལ་ཀ་ཏྱ་ཡ་ན་ལ། ཀ་ཏྱ་ཡ་ན་ལས་ཉིན་མོ་བྱི་བོ་མི་བྱེད་པའི་སྡོམ་པ་བླངས་ཙམ་གྱི་འབྲས་བུ་ཡིན་པར་སྨྲ་ཞེས་ཟེར། བྱི་བོ་ཟེར་དེ་ལོག་པར་གཡེམ་པ་ཟེར་གི་རེད་བ་ལོག་པར་གཡེམ་པ་དེ་ལ་བྱི་བོ་ཟེར་གི་རེད་བ། དེ་ལྟ་བུ་དེ། མཚན་གུང་ལ་དེ་ལྟ་བུ་ལོག་པར་གཡེམ་པ་བྱེད་ཉི་མའི་གུང་ལོག་པར་གཡེམ་པ་སྤངས་ཏེ་ལོག་གཡེམ་སྤངས་པའི་འབྲས་བུ་དེ་ལ། ཉི་མའི་གུང་ལྷ་ཡི་བདེ་སྐྱིད་དེ་མྱོང། མཚན་ལ། བྱེའུ་བྱེད་པའི་འབྲས་བུ་དེ་ལ། ལྕགས་སྲེག་གི་ཁང་པ་ནང་དུ། ཅེས་སྦྲུལ་གཅིག་གིས་ཟ་སྟེ་སྐྱེ་བ་དེ་འདྲ་ཞིག་བྱུང་བ་རེད། གནས་པའི་གྲོང་ན་བདག་གི་བུ་ཞིག་ཡོད་པ་ལ་གསུང་བར་མཛོད་ཅིག་ཞེས་གཏམ་སྔ་མ་བཞིན་བསྐུར་ཏེ་ཡིད་ཆེས་པའི་ཕྱིར་ཐབ་ཀྱི་འོག་ཏུ་གསེར་བུམ་པ་གང་སྦས་ནས་ཡོད་པ་སྨྲས། ད་ཁོ་རང་སྔ་མ་ཅི་བ་སྔ་མ་དེ་ནས་སྤྱི་བོ་སྐྱེས་པའི་གྲོང་ཁྱེར་དེ་ནང་ལ་རང་གི་བུ་ཅིག་ཡོད་རེད། བུ་དེ་ལ་དེ་འདྲ་བྱས་སོང་ཟེར་ནས་ལབ་རོགས་བྱོས། དེ་ཡིད་ཆེས་པའི་ཕྱིར་དུ་ཐབ་ཀྱི་འོག་ཏུ་གསེར་བུམ་པ་གང་སྦས་བཞག་ཡོད་དེ་བཤད་རོགས་བྱོས།

ད་ང་ཡི་ནང་སྐྱེས་པ་མི་བཞི་པོ་དེ་ད་རེས་ཀ་ལ་ཅིག་བྱུང་ལ་ཅི་ནང་སོང་སོང་ནམ་ཞེས་ནས་ཁོ་ཚོ་བཞི་པོ་དེ་ལ་དགོང་དག་སྙན་ཐོ་རྫུན་བསྐུར་བ་ནི་ང་ད་རེས་དེ་འདྲ་བྱས་པ་ཡིན་ཞེས་ལབ་ཡིན། ཁོ་ཚོ་བཞི་པོ་དེ་ཁོང་ཁྲོ་ཟ་ཞིང། དགེ་སྦྱོང་དེ་ཚོ་ལ་ནི་ལྟོ་སྟེར་བ་ལ་ཅི་ལྕགས་ཀྱི་ཐོ་ལུམ་ཁ་ནང་བླུག་པ་དགའ་གི་རེད། དགེ་སྦྱོང་དེ་ཚོ་ལ་ལྟོ་སྟེར་བ་ལ་ཅི་ཐལ་བ་བླུག་པ་དགའ་གི་རེད་ཟེར་བ་དེ་འདྲ་བྱས་ནས་ཁ་ངན་དེ་འདྲ་བཞི་སྨྲས་པ་ཡིན། བཞི་སྨྲས་པའི་དེའི་འབྲས་བུ་དེ་ནི་ཁོ་རང་རང།

དམྱལ་བའི་ཉི་ཚེ་བ་ཡོད་པ་ཡི་མི་ཡུལ་ན་ཡང་ཡོད་དེ་སྔར་རྒྱ་གར་དུ་ཚེ་དང་ལྡན་པ་པང་གདན་ཉིན་མོ་སྤྱོད་དུ་འགྲོ་བའི་སྐབས་གཤེན་པ། ཤན་པ་ཞིག་བར་སྣང་དུ་གཟུགས་ཁང་བཟང་ཙམ་པ་ལ། མེ་དམར་འུར་འུར་འབར་བ་ཞིག་ཏུ་སྐྱེས་པར་གཟིགས་པ་དང། ཤན་པ་ཞིག་ནི། དེ་སྐྱེས་ཀྱིས་ནི་ཤི་ནས་བར་སྣང་དུ་གཟུགས་ཁོང་བཟུང།

ང་ཁོ་རང་དེ་འདྲ་ཅི་ལ་ཅི་ཚར་རེད་དེ་མེད་ལ་ལྐོག་མ་ཟ་ལྐོག་མ་ཟ་ཞེས་ངར་ནོངས་ཤིག་ཆགས་ཀྱི་རེད་ཟེར་དེ་འདྲ་ཟེར་གྱི་མེད། ང་ཚོ་བྲག་རིའི་ཀོ་ཇོ་རྨ་བྱ་ཡི་དོགས་འགྱུར་ཟེར་ཡང་ཆོས་ཉམས་སུ་ལོངས་ནས་ཀོ་ཇོ་ལོ་བཞི་པ་ཞེས་གཏན་གཏན་བྱས་པ་མ་བྱུང་ན་གྲྭ་པ་ཡིན་པ་ཐོངས་ཀྱི་ལས་ལྷག་ཅིག་འཇོག་ཆོག་ཆོག་མེད་འདུག་བ་ལང་ལས་ཆོག་ལྕགས་ཁོ་མིང་ཅན་འབར་བ་དང་ཟོས་པར་འགྱུར་བའི་ཆུ་ཡི་ཆེ་ཚུལ་ཆ་ཡང་དག་མི་འདུག་པ། ཡོང་ཁོར་བསོད་སྙོམས་ཟ་བ་མིན་གསུངས་པ་ལྟར་ཚུལ་ཁྲིམས་འཆལ་བའི་དད་སེལ་ཟོས་པ་ལྕགས་ཁོ་མིང་འབར་བ་ཟ་བ་བཞི་དང། ཚུལ་ཁྲིམས་འདས་པའི་དད་སེལ་ཟོས་ན་གློ་བ་དང་ཕུང་བ་ལ་ཚུལ་བཞིན་བརྩོན་ན་འཇུ་ལ་མ་བརྩོན་ན་མི་འཇུ་བའི་བུ་ལོན་ལྟ་བུ་དང། ཚུལ་ཁྲིམས་ཡང་དག་པར་ལྡན་འདི་སྐད་དེ་འདྲ་ཅིག་ཡིན་པ་ཡིན་ནའི། གཞན་གྱི་སྦྱིན་བདག་གི་ཟས་ཟ་བ་དེ་བསྔོ་བ་སྨོན་ལམ་ལ་སོགས་པ་དང། སྤོང་གཉིས་ཚུལ་བཞིན་དུ་བྱེད་པ་དང། དེ་འདྲ་བྱས་པ་ཡིན་ན་བུ་ལོན་དེ་སོད་ཀྱི་འདུག་དེ་མ་བྱས་ན་ནི་བུ་ལོན་དེ་སོད་མ་ཐུབ་པར་བུ་ལོན་ལྟ་བུའོ། བུ་ལོན་ལྟ་བུར་ལོངས་སྤྱོད་པར་བ། དེ་ལྟར་ལེགས་པར་མ་བྱས་ན་འགྱེད་དང་འབུལ་བ་སོགས་ད་ལྟ་ཡི་དངུལ་ཁུག་ནང་དུ་བླུག་ཆོག་ཆོག་གི་ལས་སླ་པོ་དེ་ཕྱི་མར་ལུས་ཀྱི་ཤ་ནས་འཇལ་དགོས་པ་ཞིག་འོང་དུས་དཀའ་མོ་ཡིན། བླ་མ་རྣམས་ནས་ཀྱང་བསྔོ་རྟེན་སྦྱོང་བ་བརྒྱུད་ལན་དེ་ཐོག་གཏོགས་ལས་བསྔོ་སྨོན་སོགས་མ་བྱས་ན་ཕྱི་མ་སྐུ་ལུས་ཀྱི་སྟེང་ནས་བུ་ལོན་འཇལ་དགོས་པ་ཐག་ཆོད་དེ་བཞིན་དུ་སྔར་རྡོ་ཕ་བོང་ཞིག་གི་ནང་དུ་སྦལ་པ་ཆེ་བ་ཞིག་ལ་ཆུང་བ་མང་པོས་ཟ་བ་དང་ཡང་འདན་གྱི་བླ་མ་ཞིག་གིས་ཉེ་གནས་ལ་དེ་རིང་ཆུས་ཁྱེར་བ་ཅི་བྱུང་ཡང་ཚུར་ཐོན་ལ་ཁྱེར་ཤོག་གསུངས་པ་དེ་ག་ཚོད་ཤེས་ཚར་གི་རེད་ཤིང་དུམ་ཞིག་བྱུང་ནས་ངས་ཁོག་པ་བཤགས་པ་ན་དེའི་ནང་དུ་སྦལ་པ་ཆེ་བ་ཞིག་ལ་ཆུང་བ་མང་པོས་ཟ་བ་ཞིག་ཐོན་པ་དང་སྔ་མ་དང་དེ་གཉིས་ལ་སྐུ་སྲིད་ཀྱི་བླ་མ་ཞིག་དང་འདན་གྱི

དེ་འདྲ་བའི་དག་ཀྱང་ཉི་ཚེ་བའི་དམྱལ་བ་ཡིན་ལ་དེ་ལྟ་བུར་སྐྱེ་བའི་རྒྱུ་ཡང་རང་རེས་གྲངས་མེད་པ་ཞིག་བསྒྲུབས་དང་སྒྲུབ་བཞིན་པ་ཡིན་པས་དེ་འདྲ་ཡི་སྡུག་བསྔལ་རང་ཐོག་ཏུ་མྱོང་ཚུལ་ཡང་ཡང་བསམ་དགོས་སོ། སྡུག་བསྔལ་དེ་ཡང་ཕྱི་ལོགས་ནས་ད་གཟོད་བས་མེད་ལས་ལྟད་མོ་བལྟས་ཙམ་མ་ཡིན་པར་རང་གི་ལུས་ཐོག་ཏུ་མྱོང་བ་དེ་ཡང་ནས་ཡང་དུ་བསམ་བློ་གཏོང་དགོས་རེད། དེ་བར་དེ་དག་ཆ་སོང་ཕན་ཚུན་ཤར་ན། ཡི་དྭགས་སྤྱིའི་སྡུག་བསྔལ་དེ་ཡིན་ན་གྲང་བ་དང་བཀྲེས་པ་དང་སྐོམ་པ་དང་དེ་ནས་ངལ་འཇིགས་ལ་སོགས་པ། བཀྲེས་སྐོམ་གྱི་སྡུག་བསྔལ་ཚ་གྲང་གི་སྡུག་བསྔལ་ངལ་འཇིགས་ཀྱི་སྡུག་བསྔལ་དེ་འདྲ་ཚང་མ་ཐམས་ཅད་ལ་སྐྱེས་པ་ཡིན་པས་དང། བསམ་པ་དེ་འདྲ་དང་ཡི་དྭགས་སོ་སོ་ཡི་སྡུག་བསྔལ་བསམ་པ་ལ་དང་པོ་སྤྱི་ཡི་སྡུག་བསྔལ་བསམ་པ་ལ་དེ་ལྟར་བསམ་དགོས། ང་ད་ལྟ་དམྱལ་བར་མ་སྐྱེས་ཀྱང་ཡི་དྭགས་སུ་སྐྱེས་ཡོད་ན། ཚ་གྲང་བཀྲེས་སྐོམ་ངལ་འཇིགས་ཀྱི་སྡུག་བསྔལ་བཟོད་དཀའ་བས་མནར་ནས་ཆོས་བྱེད་རྒྱུ་ལྟ་ཞོག་བྱེད་འདོད་བསམ་པ་ཙམ་ཡང་དྲན་མི་ཐུབ་ཀྱང་ད་རེས་བླ་མའི་བཀའ་དྲིན་གྱིས་དེར་མ་སྐྱེས་པར། ཆོས་བྱང་ཆུབ་ལམ་གྱི་རིམ་པ་སྒོམ་ཁུལ་ཙམ་བྱེད་རྒྱུ་བྱུང་བ་འདི་བསོད་ནམས་རེ་ཆེ། སྟབས་ལེགས། འོན་ཀྱང་རང་རེ་རྒྱུད་ལ་དེར་འཕེན་བྱེད་ཀྱི་ལས་མང་པོ་དེ་ཡོད་ཚུལ་དེ་ཡིན་ན། ཡི་དྭགས་སྤྱིའི་སྡུག་བསྔལ་དེ་དག་ངལ་བ་དང་འཇིགས་པ་དང། ཚ་གྲང་གི་སྡུག་བསྔལ་དེ་ཚོ་ཚང་མ་དང་གཅིག་བྱས་ན་ཡོད་རེད་པ། ང་ཚོ་ཡི་དྭགས་ནང་སྐྱེ་རྒྱུ་ཅིག་ཡིན་ན་ཚེ་འདི་ལ། ཤི་ཁ་ལ་ཁར་ཚེ་ནང་ཤི་ཡི་ཚེ་ན་ཟས་སྐོམ་ལ་ཡིད་འབྱུང་བྱེད།